གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། ཨོ་སི་ཁྲུ་ལི་ཡ་གཙོས་པའི་རྒྱལ་སྤྱིའི་ནང་རྒྱལ་ཁབ་ཚང་མས་ཉེ་ཆར་ཁྱབ་སྤེལ་བཞིན་པའི་དུག་སྲིན Coronavirus ཞེས་པའི་ནད་ཡམས་སྔོན་འགོག་ཕྱིར་རྒྱལ་སྤྱིའི་གནམ་ཐང་དང་མེ་འཁོར་བབས་ཚུགས། རྒྱ་ལམ་སོགས་སུ་འགྲིམ་འགྲུལ་མཁན་ཚང་མའི་ལུས་པོའི་ཚ་དྲོད་བརྟག་དཔྱད་ཞིབ་ཕྲ་བྱེད་བཞིན་པ་ཡིན་འདུག། དུག་སྲིན་གསར་པ་དེ་ཅི་ཞིག་ཡིན་ནམ། དེ་ཉེན་ཁ་ཇི་ཙམ་ཡོད་དམ། དེ་ཁྱབ་བརྡལ་མི་ཡོང་བར་སྔོན་འགོག་གང་བྱེད་དགོས་སམ། དེ་ཡང། རྒྱ་རིགས་ཀྱི་ལོ་སར་སླེབས་ལ་ཉེ་བ་དང་བསྟུན་རྒྱལ་སྤྱིའི་ནང Coronavirus དུག་སྲིན་ཁྱབ་བརྡལ་གྱི་ཉེན་ཚབས་ཧ་ཅང་ཆེན་པོ་ཆགས་ཡོད་པ་ཡིན་འདུག་རྒྱལ་སྤྱིའི་ནང་འབྲེལ་ཡོད་འཕྲོད་བསྟེན་ལས་བྱེད་པ་རྣམས་ཀྱིས་དུག་སྲིན་དེ་ཡོད་མཁན་གྱི་མི་རྣམས་འཚོལ་ནས་སྔོན་འགོག་ཟུར་བཀག་བྱེད་བཞིན་ཡོད་འདུག། སྨན་པ Nathalie MacDermott ལགས་ནི་དབྱིན་ཡུལ་གྱི་རྒྱལ་ས་ལོན་ཏོན་ན་ཡོད་པའི King's College ནང་བྱིས་པའི་ནད་ཡམས་སྐོར་ཁྱད་ལས་སྨན་པ་ཞིག་ཡིན། ཁོང་གིས་དུག་སྲིན་དེའི་སྐོར་འགྲེལ་བརྗོད་གནང་དོན།
Coronavirus ཞེས་པ་ནི་དུག་སྲིན་གྱི་རིགས་ཤིག་ཡིན། དེའི་མིང་ནི་དུག་སྲིན་དེའི་དབྱིབས་ལ་བརྟེན་ཐོགས་པ་ཞིག་རེད། དུག་སྲིན་དེའི་ནད་རྟགས་འདྲ་མིན་ཡོད་དཔེར་ན། དབུགས་ནད་དང། དེ་བཞིན་རྐང་ལག་དང་ཁའི་ནང་ཐོར་པ་སིབ་སིབ་ཐོན་པ། འོན་ཀྱང་དུག་སྲིན་དེར་རིགས་མང་པོ་ཡོད་པ་ལས་རིགས་འགའ་ཤས་ཉེན་ཚབས་ཧ་ཅང་ཆེ་བ་ཡོད། དཔེར་ན་ལོ་བཅུ་ཉི་ཤུའི་གོང་ལ SARS ནད་ཡམས་ལྟ་བུ་རེད། ཐེངས་དེར་རྒྱལ་སྤྱིའི་ནང་ཡ་ལན་གང་མགྱོགས་གནང་ནས་ཕྱི་ལོ་ཉིས་སྟོང་གཉིས་ནས་གསུམ་བར་རྒྱ་ནག་ནས SARS ནད་ཡམས་ཁྱབ་སྐབས་དུས་ཐོག་ཏུ་ཡ་ལན་གནང་མ་ཐུབ་པར་མི་བརྒྱད་བརྒྱ་འདས་གྲོངས་སུ་གྱུར་བའི་ཐབས་སྡུག་གི་གནས་སྟངས་དེ་ཡང་བསྐྱར་མ་བྱུང་བར་ཐབས་ཤེས་གནང་གི་ཡོད་འདུག་ཐེངས་དེའི་དུག་སྲིན་དེ་ཡང་ཐོག་མར་རྒྱ་ནག་གི་གྲོང་ཁྱེར་ཝུ་ཧན་ཞེས་པ་ནས་ཁྱབ་གདལ་བྱུང་ཡོད་པ་དང། གནོད་འཚེ་ཅན་གྱི་དུག་སྲིན་དེའི་རིགས་འགའ་ཤས་སེམས་ཅན་ལས་མིར་འགོས་ཐུབ་ཀྱི་ཡོད་པ་ཡིན་འདུག། སྨན་པ MacDermott ལགས་ཀྱིས། དུག་སྲིན་དེ་མིའི་ལུས་པོའི་ནང་འཛུལ་རྗེས་ལུས་པོའི་ནང་ཡོད་པའི་སྦུབས་ཕྲན་ཁག་འགའ་ཤས་དབང་སྡུད་ཀྱི་ཡོད་པའི་སྐོར་འགྲེལ་བརྗོད་གནང་དོན། དུག་སྲིན་དེར་ང་ཚོའི་ལུས་པོའི་ནང་གང་མང་འཕེལ་བའི་ཆེད་ང་ཚོའི་ལུས་པོའི་ནང་ཡོད་པའི protein ཏེ་སྤྲི་དཀར་བེད་སྤྱོད་བྱེད་དགོས་ཀྱི་ཡོད། དེར་བརྟེན་དུག་སྲིན་དེ་ང་ཚོའི་ལུས་པོའི་ནང་འབྱོར་ཐུབ་རྗེས་ང་ཚོའི་ལུས་པོའི་ནང་ཡོད་པའི་སྦུབས་ཕྲན་རྣམས་བཟས་ནས་གང་མགྱོགས་འཕེལ་ཐབས་བྱེད་ཀྱི་རེད། ང་ཚོའི་གཟུགས་པོར་རང་བཞིན་གྱིས་ནད་རིགས་སྔོན་འགོག་གི་ཁྱད་ཆོས་ཡོད་པར་བརྟེན་དུག་སྲིན་དེར་འཐབ་འཛིང་བྱེད་ཀྱི་ཡོད། དེའི་སྐབས་ང་ཚོའི་ལུས་པོའི་ནང་རྫས་འདྲ་མིན་གློད་པར་བརྟེན་ལུས་པོའི་འཕྲོད་བསྟེན་ལ་བརྡབ་གསིག་བྱུང་ནས་ནད་པ་ཆགས་ཀྱི་ཡོད། ཡང་ཝུའུ་ཧན་ནང་གི་སྨན་པ་ཚོས་ད་བར་ནད་པ་འགའ་ཤས་ཀྱི་གནས་སྟངས་ཚབས་ཆེན་ཡོད་པས་སྲོག་ཤོར་ཡོད་ཚུལ་བརྗོད་ཡོད་འདུག་འོན་ཀྱང་ད་བར་མི་གྲངས་ག་ཚོད་ལ་དུག་སྲིན་དེ་ཁྱབ་གདལ་བྱུང་མིན་དང་མི་ག་ཚོད་ཀྱི་སྲོག་ཤོར་ཡོད་པ་ཏག་ཏག་ཞིག་ཤོད་རྒྱུ་མེད་པ་ཡིན་འདུག། དེ་བཞིན་འབར་ལིན་ནང་ཡོད་པའི Charité སྨན་ཁང་གི་དུག་སྲིན་སྨན་རིགས་ཀྱི་ཞིབ་འཇུག་པ Christian Drosten ལགས་དང་ཁོང་གི་ལས་རོགས་རྣམས་ཀྱིས Coronavirus ནད་གཞི་བརྟག་དཔྱད་བྱེད་ཚུལ་གསར་གཏོད་བྱས་ཡོད་པ་དང། ཁོང་གིས་དུག་སྲིན་དེའི་ནུས་པ SARS དང་འདྲ་བོ་ཡོད་པར་འགྲེལ་བརྗོད་གནང་དོན།
དུག་སྲིན་དེ་གཉིས་བར་ཁྱད་པར་ཆུང་ངུ་འདུག་དེར་བརྟེན་ང་ཚོས SARS དུག་སྲིན་གྱི་ཁྱད་ཆོས་བརྟག་དཔྱད་བྱས་ནས། Coronavirus དང་མི་འདྲ་བའི་ཆ་གང་དག་ཡོད་མིན་བརྟག་དཔྱད་བྱས་ནས་ཉེན་འགོག་ཐབས་ལམ་འཚོལ་རྒྱུ་རེད། སྨན་པ Drosten ལགས་དང་ཁོང་གི་ལས་རོགས་རྣམས་ཀྱིས་བསྒྲུབས་པའི་ནད་རྟགས་རྩད་གཅོད་དེ་ཡང་རྒྱལ་ཁབ་བརྒྱ་དང་ཉི་ཤུ་ཙམ་གྱི་ནང་འགྲེམས་སྤེལ་གནང་ཡོད་འདུག་དེ་བཞིན་ཨོ་སྟྲེ་ལི་ཡའི་གཞུང་གི་སྨན་དོན་འགན་འཛིན་སློབ་དཔོན Brendan Murphy ལགས་ཀྱིས་རྒྱལ་སྤྱིའི་ནང་ནད་ཡམས་དེ་ཡོད་མཁན་མི་ཉིས་བརྒྱ་ཙམ་དེབ་སྐྱེལ་བྱས་ཡོད་ཀྱང་དངོས་སུ་ནད་གཞི་དེ་ཡོད་མཁན་མི་དེ་བས་མང་བ་ཡོད་པའི་ཉེན་ཁ་ཡོད་ཅེས་ཁོང་གིས་གསུངས་དོན། A number of clinical symptoms have been reported, ནད་རྟགས་འགའ་ཤས་ཤིག་ངོ་འཕྲོད་ཡོད་ཀྱང། ནད་རྟགས་བརྟན་ཤོས་ནི་ཚ་བ་ཆེན་པོ་འབར་བ་དེ་རེད་འདུག་ནད་པ་ཚང་མར་ཚ་བ་ཆེན་པོ་ཡོད་པ་དང་དེ་མིན་གཞན་འགའ་ཤས་ལ་གློ་རྒྱག་པ་དང་མིད་པར་རྨ་ཆགས་པ། དབུགས་ཆད་པ་སོགས་ཀྱི་དབུགས་ནད་མཐོང་རྒྱུ་ཡོད་འདུག་དེ་བཞིན་སློབ་དཔོན་མར་ཕི་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་ནད་ཡམས་དེ་ཡོད་མཁན་རྣམས་ལུགས་དང་མཐུན་པར་སྟངས་འཛིན་བྱེད་འཆར་ཡོད་པས། མི་དམངས་རྣམས་ལ་དོན་མེད་ཞེད་སྣང་མི་དགོས་ཞེས་ཡང་ཁོང་གིས་གསུངས་དོན། ང་ཚོའི་མངའ་སྡེ་དང Territory སོ་སོའི་འཕྲོད་བསྟེན་ལྷན་ཁང་ལ་ནད་ཡམས་དེ་ཡོད་པའི་གང་ཟག་ཞིག་གནམ་ཐང་ནས་དབོར་འདྲེན་བྱེད་ཚུལ་དང་བཀག་ཉར་བྱེད་སའི་ས་ཆ། འབྲེལ་ཡོད་ལས་བྱེད་པ་རྣམས་ལ་སྲུང་སྐྱོབ་ཀྱི་ཡོ་བྱད་སོགས་ཆ་ཚང་གྲ་སྒྲིག་ཡང་དག་པ་ཡོད།